ང་བདེ་ཆེན་རྒྱ་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ནས་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི

མ་འདྲ་བ་ཡོད་པ་དང་གཅིག་པ་ཡིན་པ་དེ་འདྲའི་སྐོར་ལ་ཡང་ཁོང་ཚོས་ག་རེ་བཤད་འདུག་ལགས། རྒྱ་མི་ཁོ་རང་ཚོས་བཤད་པར་བྱས་པ་ཡིན་ན་ད་བོད་ཀྱི་འཚོ་བའི་གནས་ཚད་དེ་རྒྱ་ནག་གི་གྲོང་ཁྱེར་ཁག་དང་མི་འདྲ་བ་ཡོང་བའི་རྒྱུ་མཚན་དེ་བོད་ཀྱི་གནམ་གཤིས་གྲང་མོ་ཡིན་པ་གསོ་རླུང་དཀོན་པོ་ཡིན་པ་རང་བྱུང་གནས་སྟངས་ཞན་པོ་ཡིན་པ་དེ་ག་ནང་བཞིན་བཀས་བཀོད་རྒྱུད་འཛིན་ཞིང་བྲན་ལམ་ལུགས་ནས་ཐོན་མ་ཐག་ཡིན་པ་དེ་འདྲར་བརྟེན་ནས་འཚོ་བའི་གནས་སྟངས་རེ་བ་ཞན་པ་བྱུང་བ་རེད་འདི་འདྲས་བཤད་བཞག་བྱས་ཙང་བཅིངས་འགྲོལ་བཏང་བའི་རྗེས་ལ་བོད་འཛུགས་སྐྲུན་འགོ་བཙུགས་ཙམ་ཞིག་རེད། དེ་ཡིན་དུས་རྒྱ་ནག་ཁོ་རང་ཚོའི་དཔལ་འབྱོར་འཕེལ་ཚད་དང་བསྡུར་བ་ཡིན་ན་ནི་བོད་དེ་ཡིན་ན་ཧ་ཅང་རྗེས་ལུས་རེད། བོད་ཀྱི་ནུས་པའི་འབྱུང་ཁུངས་རེད་སྐྱེལ་འདྲེན་གྱི་མཐུན་རྐྱེན་རེད་ད་དུང་ཤེས་ལྡན་མི་སྣ་ཉུང་དྲགས་པའི་རྐྱེན་གྱིས་ནི་དཔལ་འབྱོར་འགོག་རྐྱེན་ཆེན་པོ་འཕྲད་ཡོད་རེད་ཅེས་བྱས་རྒྱ་མི་ཁོ་རང་ཚོས་དེ་འདྲ་བཤད་ཤག། ད་ལྟ་གོང་དུ་རྒྱ་ནག་གིས་བརྗོད་པ་འདི་གསུངས་པ་རེད་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ཚོས་ཀྱིས་བོད་ནང་གི་གནས་སྟངས་འདི་སྐོར་ལ་ཡང་ག་རེ་གསུངས་འདུག་ལགས། London གྱི་ཨ་ནེ་དཔལ་འབྱོར་རིག་པའི་སློབ་གླིང་གི་གོང་འཕེལ་ཞིབ་འཇུག་ཚན་ཁག་གི་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཨ་ནེ Andrew Fischer ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་རྒྱ་ནག་གི་ཨ་ནེ་དྲིས་ལན་དེ་ཚོའི་ནང་ལ་ཡིན་ན་ཁྱིམ་ཚང་གི་ཡོང་འབབ་སྐོར་ལ་ཡིན་ན་སྡོམ་རྩིས་མང་པོ་ཅིག་རྒྱབ་བཅས་ཡིན་ན་དཔེར་ན་ཡུལ་ཐང་འཕར་ཡ་གི་ཤུགས་རྐྱེན་རེད། ཆ་སྙོམས་པོ་མ་བྱུང་བའི་དངུལ་གྱི་གྲངས་འབོར་རེད་དེ་ག་ནང་བཞིན་ཡོང་འབབ་ཀྱི་ཉོ་སྒྲུབ་ནུས་པ་ངོ་མ་ཤེས་རྟོགས་ཡོང་ཡས་ལ་ཡོང་འབབ་དངོས་པོ་དང་ཡུལ་ཐང་གི་འཕར་ཆའི་ཤུགས་རྐྱེན་གཅོག་སྒྲིག་བྱེད་དགོས་ཡས་ཀྱི་གནས་ཚུལ་དེ་འདྲ་རེད་དེ་ག་ནང་བཞིན་སྤྱི་ལོ་དགུ་བཅུ་ལོ་ནས་ཉིས་སྟོང་བར་བོད་རང་སྐྱོང་ལྗོངས་ཀྱི་ཟོག་གོང་གི་འཕར་ཆ་དེ་ཡིན་ན་བརྒྱ་ཆ་བརྒྱ་དང་ལྔ་བཅུ་མ་ཟིན་ཙམ་འཕར་ཆ་ཡིན་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ནས་མཐོ་ཤོས་ཆགས་ཡོད་རེད། གསུངས་ཤག་བྱས་ཙང་དེས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཚོང་ཟོག་གི་རིན་གོང་ཆ་སྙོམས་ལྡབ་གཉིས་དང་བཅུ་ཆ་ལྔ་འཕར་ཡོད་པར་བསྟན་གྱི་ཡོད་རེད་ཟེར་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་ཟོག་གོང་བསྡུར་ཚད་དེ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོ་ནས་བཟུང་མ་གཏོགས་མི་དམངས་ལ་ནི་ཡོངས་གྲགས་བྱས་ཡོད་མ་རེད་ཅེས་བྱས་ཁོ་རང་དེ་གསུངས་ཤག། དཔལ་འབྱོར་གྱི་རྣམ་གྲངས་ཐོག་ནས་ཡང་རྒྱལ་ཁབ་རེད་ས་ཁུལ་འདི་གི་དཔལ་འབྱོར་གནས་སྟངས་རེད་དེ་ནས་གཅིག་གི་མང་ཚོགས་ཀྱི་འཚོ་བའི་གནས་སྟངས་རེད་མང་ཚོགས་ཡོང་འབབ་འདི་ཡུལ་ཐང་འཕར་ཆག་ཐོག་ནས་ཡ་ཚད་འཛིན་བྱེད་དགོས་སོང་ཙང་སྐབས་དུས་ཙམ་པ་ལ་ཡ་བོད་ནང་ལ་ཡུལ་ཐང་འཕར་ཆག་རེད་ཟོག་གོང་གི་གོང་ཚད་འཕར་སྟངས་སྐོར་ལ་ཡ་གནད་དོན་དཔྱད་ཞིབ་པ Andrew M Fisher ཁོ་རང་ག་རེ་གསུངས་འདུག་ལོ།
དཔལ་འབྱོར་འཕར་སྟངས་ཀྱི་གནས་ཚུལ་ཐོག་ལ་ཡིན་ན Andrew Fisher ཁོ་རང་གིས་གསུངས་ཡ་བྱས་པ་ཡིན་ན་སྤྱི་ལོ་ཉིས་སྟོང་གཅིག་ལོའི་ནང་ལ་ཡི་གཅིག་དཔེ་སྟོན་བྱེད་དགོས་པ་བྱས་ན་རྒྱ་ནག་གཞུང་འབྲེལ་གྱི་གྲངས་གཞིའི་ཚོད་རྩིས་བྱས་པ་ཡིན་ན། ཟོག་གོང་གི་ཡུལ་ཐང་འཕར་ཆག་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ལ་བོད་རང་སྐྱོང་ལྗོངས་ཞིང་འབྲོག་མི་དམངས་ཆ་སྙོམས་ཡོང་འབབ་ཁེ་གཙང་དེ་སྒོར་ཉིས་བརྒྱ་ཙམ་ཞིག་རེད་བཞག་ཨ་དེ་ཡིན་དུས་ཨ་དངོས་ཡོད་ཀྱི་ཨ་ཉོ་སྒྲུབ་ནུས་པ་དེ་སྤྱི་ལོ་ཉིས་སྟོང་ལོའི་ཨ་སྒོར་ཆིག་སྟོང་ལྷག་དང་ཨ་གཅིག་པ་རེད། དེ་ཡིན་དུས་ཨ་ཉོ་སྒྲུབ་ནུས་པའི་ཐོག་ནས་བཤད་ན་ལོ་ཉི་ཤུ་རྩ་གཉིས་དེ་ཚོའི་ནང་ལ་ཡིན་ན་རྒྱ་ནག་གཞུང་འབྲེལ་ཐོག་ནས་ཞིང་འབྲོག་མི་དམངས་ཀྱི་ཆ་སྙོམས་ཡོང་འབབ་ཁེ་གཙང་སྒོར་ཆིག་སྟོང་ཙམ་ནས་སྒོར་ཆིག་སྟོང་སུམ་བརྒྱ་ཉི་ཤུ་རེད་ཡང་ན་ཨ་ནི་ལོ་རེར་ཆ་སྙོམས་བརྒྱ་ཆ་གཅིག་ལས་འཕར་སྣོན་བྱུང་ཡོད་མ་རེད་དེ་ཧང་སང་དགོས་པའི་འཕར་སྣོན་ཞིག་མ་རེད་ཁོ་རང་དེ་འདྲ་གསུངས་བཞག་བྱས་ཙང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་ཧུའུ་ཡོ་པང་གིས་བོད་རང་སྐྱོང་ལྗོངས་གྲོང་གསེབ་ཁུལ་ལྟ་སྐོར་སྐྱོད་པའི་སྐབས་ལ་ཡིན་ན་ཁུལ་དེའི་གནས་དབུལ་ཞིང་ཕོངས་པའི་རྣམ་པ་དེ་ཡིན་ན་ཧང་སང་དགོས་བྱུང་ཡོད་རེད་ཁོ་རང་དེ་གསུངས། ད་ཡུལ་ཐང་འཕར་ཆག་རེད་ཚོང་ཟོག་གི་རིན་འབབ་རེད་འདི་དང་མཉམ་དུ་ལ་ཡག་ད་གིན་ཉོ་སྒྲུབ་ཀྱི་ནུས་པ་ཟེར་འདི་གནས་ཚུལ་ཆགས་པ་རེད་སོང་ཙང་སྐབས་དུས་ཙམ་པ་ལ་ཡག་བོད་ནང་གི་གཅིག་ད་གྲོང་ཁྱེར་ཁུལ་དང་གྲོང་གསེབ་ཁུལ་ལ་ཡག་ཉོ་སྒྲུབ་ཀྱི་ནུས་པ་ལ་ཡག་འཕར་ཆག་བྱུང་ཡོད་རེད་འདི་ཐོག་ནས་ཡང་གྲོང་གསེབ་རེད་གྲོང་ཁྱེར་ས་ཁུལ་ལ་ཡག་དཀའ་ངལ་དེ་འདྲ་གལ་ཆེ་བའི་གནས་ཚུལ་དེ་འདྲ་ག་རེ་བྱུང་འདུག་ལོ། ད་དཔེར་ན་ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་གོང་འཕེལ་གྱི་ཞིབ་འཇུག་ཚན་ཁག་གི་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཨ་ནི Andrew Fisher ཁོ་རང་གིས་གསུང་ཡས་བྱས་པ་ཡིན་ན་རྒྱ་ནག་གཞུང་གི་གྲངས་ཚད་གཞི་བཞག་བྱས་ན

གལ་སྲིད་ཨ་ནེ་ཡུལ་ཐང་འཕར་ཆག་རྩིས་ཁོངས་སུ་བཅུག་པ་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ལ་བོད་རང་སྐྱོང་ལྗོངས་གྲོང་གསེབ་ཀྱི་ཆ་སྙོམས་ཡོང་འབབ་འཕར་སྣོན་མེད་པར་ཨ་ནེ་རང་སོར་གནས་བཞག་རྒྱུ་རྐྱེན་དེར་བརྟེན་བྱས་ཨ་ནེ་སྤྱི་ལོ་ཉིས་སྟོང་ལོའི་བོད་རང་སྐྱོང་ལྗོངས་གྲོང་གསེབ་ཁུལ་གྱི་ཆ་སྙོམས་ཡོང་འབབ་ཀྱི་ཉོ་སྒྲུབ་ནུས་པ་དེ་དགུ་བཅུ་ལོའི་ནུས་པ་ལས་དམའ་ཡོད་རེད། ཅེས་བཤད། དེ་འདྲ་གསུངས་ཤག་བྱས་ཙང་ཕྱོགས་གཞན་ཞིག་ནས་རྒྱ་ནག་གི་ཨ་ནེ་གཞུང་འབྲེལ་གྲངས་གཞི་གཞི་བཞག་བྱས་པ་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ནུབ་རྒྱུད་ཞིང་ཆེན་ཀུན་དང་མི་འདྲ་བར་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་དུས་ཡུན་དེ་ཨ་གྲོང་གསེབ་ཁུལ་གྱི་བོད་པར་དམིགས་བསལ་གྱི་ཁྲིམས་ཆད་ཕོག་པ་དེ་འདྲ་ཨ་ནི་དཀའ་སྡུག་ཆེན་པོའི་ཨ་ལོ་བཅུ་གཅིག་ཆགས་ཡོད་རེད་ཟེར་བྱས་ཁོ་རང་འདི་འདྲའི་འགྲེལ་བཤད་བསྐྱོན་བཞག། ད་དེ་ནས་ད་ལྟ་གནད་དོན་དཔྱད་ཞིབ་པ Andrew M Fisher ཁོ་རང་གིས་ཉིས་སྟོང་གཅིག་ལོར་ད་ལྟ་རྒྱ་ནག་གཞུང་གིས་བཏོན་པའི་གྱི་དྲི་གཞི་བརྒྱ་དང་དྲིས་ལན་ཟེར་བའི་འདི་ཐོག་ལ་དེབ་དེའི་ཐོག་ནས་ཡང་རྒྱ་ནག་ཁོང་ཚོས་བཤད་པ་ན་སྐབས་དུས་ཙམ་པ་ལ་ཡང་བོད་ནང་ལ་ཡང་གཅིག་གི་དབུལ་ཕོངས་ཀྱི་དཀའ་ངལ་མེད། ཞེས་བཞག། ཡིན་པས་ཡིན་ནའི་ད་ལྟ་ཁོ་རང་གིས་ཅིག་ཉམས་ཞིབ་གནང་བའི་ནང་ལ་ཡ་གནས་ཚུལ་དེ་རེད་མི་འདུག་ཁོ་རང་གསུངས་ཤག་འདི་ཐོག་ལ་ཡ་གནད་དོན་དཔྱད་ཞིབ་པ་དཔལ་འབྱོར་རིག་པ་བ་ཨེན་ཏྲུ་ཨེམ་ཕི་ཤེར་ཁོ་རང་ག་རེ་གསུངས་འདུག་ལོ། ཨེན་ཏྲུ་ཕི་ཤེར་ཁོ་རང་གིས་གསུངས་ཡ་བྱས་པ་ཡིན་ན་སྤྱི་ལོ་ཉིས་སྟོང་གཅིག་ལོའི་ནང་ལ་ཡིན་ན་ནི་བོད་རིགས་ཁུལ་ལ་ནི་ཕལ་ཆེ་བ་འཚོ་གོས་ཀྱི་དཀའ་ངལ་མེད་ཅེས་བྱས་ཨ་ནི་རྒྱ་མིས་དེ་འདྲ་བཀོད་ཤག་ཡིན་ནའི་ནི་དཔྱད་ཞིབ་བྱས་པ་ནང་བཞིན་རྒྱ་ནག་གཞུང་འབྲེལ་གྱི་གྲངས་གཞི་རེད་རྒྱལ་ཁབ་ཀྱི་དབུལ་ཕོངས་ཀྱི་ཚད་གཞི་གཞི་བཞག་བྱས་པ་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་བོད་རང་སྐྱོང་ལྗོངས་ཀྱི་གྲོང་གསེབ་ཁུལ་གྱི་ཨ་ནེ་རྩོད་མེད་ཀྱི་དབུལ་ཕོངས་བསྡུར་ཚད་དེ་བརྒྱ་ཆ་ཉི་ཤུ་ཙམ་ཟིན་གྱི་འདུག་ག་རེ་བསྟན་གྱི་ཡོད་རེད་ཟེར་ན་བོད་རང་སྐྱོང་ལྗོངས་ཀྱི་གྲོང་གསེབ་ཁུལ་གྱི་བོད་པ་བཞི་རེའི་ནང་ནས་ཨ་ནེ་བོད་པ་གཅིག་དང་ཨ་ནེ་ཡང་ན་གྲོང་གསེབ་ཀྱི་བོད་པ་མི་གྲངས་ལྔ་ཁྲི་ཙམ་ལ་ཨ་ནེ་སྔོ་ཟས་བཅུད་མ་འདང་བའི་དཀའ་ངལ་འཕྲད་བྱས་ན་འཚོ་གོས་ལ་དཀའ་ངལ་ཧ་ཅང་ཆེན་པོ་ཡོད་པ་དེ་བསྟན་གྱི་ཡོད་རེད་ཅེས་ཁོ་རང་གིས་གསུངས་བཞག། འདི་དང་ཕྱོགས་མཚུངས་ཨ་ནེ་སྤྱི་ཚོགས་ཉམས་ཞིབ་པ་མེ་ཝུན་གོ་སི་ཀྲན་ཁོ་རང་གིས་ཡིན་ན་ལོ་ལྔའི་རིང་ལ་གྲོང་ཚོ་བཅོ་གསུམ་ཙམ་ལ་ཨ་ནེ་བརྟག་དཔྱད་བྱས་པའི་དོན་ལ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་དུས་མཇུག་ཏུ་བརྟག་དཔྱད་བྱས་པའི་དུད་ཁྱིམ་ཚང་མའི་ནང་ནས་བརྒྱ་ཆ་བཅུ་བཞི་ཙམ་ཨ་ནེ་རང་གི་བཟའ་བཅའི་གཞི་རྩའི་ཟ་འབྲུ་དགོས་མཁོ་སྐོང་ཡས་ཀྱི་ཐོན་སྐྱེད་ཅིག་འདང་ངེས་བྱེད་མ་ཐུབ་རེད་ཡང་ན་ཁོ་ཚོར་འདང་ངེས་ཀྱི་ཡོང་འབབ་ཨ་ནེ་མེད་པ་བྱས་རྗེས་ཨ་ནེ་དབུལ་ཕོངས་འདི་འདྲ་འདུག་ཅེས་བྱས་ཁོ་རང་ཚོད་དཔག་གནང་བཞག་བྱས་ཙང་ཆེས་དབུལ་ཞིང་ཕོངས་པའི་ཨ་ནེ་གྲོང་སྡེ་གཉིས་རེ་ཁྱོན་བསྡོམས་མི་འབོར་གྱི་སུམ་ཆ་གཅིག་ཙམ་ལ་ཡིན་ན་དབུལ་པོ་ཡིན་པར་ཨ་ནེ་ཚོད་དཔག་དེ་འདྲ་གནང་འདུག་པ་རང།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དར་རྒྱས་ལེ་ཚན་གསན་བཞིན་ཡོད་པ་རེད།

དཔལ་འབྱོར་རིག་པ་བ་ཨ་ནེ་ཨེན་ཀྲོ་ཕི་ཤར་ཁོ་རང་གིས་གསུངས་བྱས་ན་བོད་རང་སྐྱོང་ལྗོངས་ཀྱི་གྲོང་ཁྱེར་ཁུལ་གྱི་ཆ་སྙོམས་ཡོང་འབབ་རེད་ཨ་ནེ་ལྗོངས་འདི་ཨ་ནེ་རྒྱ་ནག་ནང་ནས་ཆེས་དབུལ་ཞིང་ཕོངས་པ་ཅིག་ཡིན་པ་སྟོན་གྱི་ཡོད་རེད་བོད་རང་སྐྱོང་ལྗོངས་ཀྱི་ཆ་སྙོམས་ཡོང་འབབ་བལྟས་པ་ཡིན་ན་དཔེར་ན་ད་རྒྱལ་སྤྱིའི་ངལ་རྩོལ་སྒྲིག་འཛུགས་ཀྱིས་ཨ་ནེ་རྒྱ་ནག་གཞུང་གིས་འགྲེམས་སྤེལ་བྱས་པའི་གྲངས་གཞི་བེད་སྤྱོད་བྱས་ཞིབ་འཇུག་བྱས་པའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་བོད་རང་སྐྱོང་ལྗོངས་ཀྱི་གྲོང་ཁྱེར་ཁུལ་གྱི་གཏན་འཇགས་གྲོང་མི་ཁྲོད་ནས་ཨ་ནེ་བརྒྱ་ཆ་བཅུ་གཅིག་དབུལ་ཕོངས་ཡིན་པ་ཐོན་ཡོད་རེད། བྱས་ཙང་གྲོང་ཁྱེར་ཁུལ་གྱི་དབུལ་ཕོངས་བསྡུར་ཚད་དེ་ལོ་དེར་རྒྱ་ནག་ནང་ནས་མཐོ་ཤོས་ཨང་གསུམ་པ་དེ་སླེབས་འདུག་དེ་ཡིན་དུས་དེ་ལས་ལྡོག་བྱས་སྤྱི་ལོ་ཉིས་སྟོང་གཅིག་ལོ་རེད་བོད་རང་སྐྱོང་ལྗོངས་ཀྱི་གྲོང་ཁྱེར་ཁུལ་གྱི་གཏན་འཇགས་གྲོང་མིའི་ཆ་སྙོམས་ཡོང་འབབ་དེ་མཚོ་ཁའི་ཞིང་ཆེན་ཧྥུའུ་ཅན་རེད་ཅང་སུའུ་གྱི་ཆ་སྙོམས་ཡོང་འབབ་དང་གཅིག་པ་རེད་རྒྱ་ནག་ནང་ནས་མཐོ་ཤོས་ཨང་བདུན་པ་རེད། དེ་དང་གྲོང་ཁྱེར་ཁུལ་དུ་དབུལ་ཕོངས་བསྡུར་ཚད་མཐོ་པོ་ཡོད་པ་གཉིས་ཕན་ཚུན་བསྡུར་བ་ཡིན་ན་བོད་པའི་གྲོང་སྡེ་རེད་གྲོང་ཁྱེར་ཁག་ནང་ལ་དབུལ་ཕྱུག་གི་ཁྱད་པར་དེ་ཆེན་པོ་ཞེ་པོ་ཅིག་ཡོད་པ་བསྟན་གྱི་ཡོད་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་བཞག།
དཔལ་འབྱོར་གནས་སྟངས་རེད་དཔལ་འབྱོར་གྱི་ཡོང་འབབ་ཐོག་ནས་ཡང་གོང་དུ་བཀའ་མོལ་གསུངས་པ་བཞིན་གསུངས་རེད་གྲོང་ཁྱེར་ཁུལ་དུ་དབུལ་ཕོངས་མང་པོ་ཡོད་པ་དང་ཡིན་ན་ཡང་ཅིག་གིས་གྲོང་ཁྱེར་ཁུལ་ལ་ཡང་མི་ཚོའི་ཡོང་འབབ་མང་པོ་ཡོད་རེད་ཡོང་འབབ་མཐོ་པོ་ཡོད་རེད་ཀྱི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་འདི་ཅིག་འགྲེལ་བཤད་ག་འདྲ་བསྐྱོན་གྱི་འདུག་ལོ། གྲོང་ཁྱེར་ཁུལ་ལ་ཨ་ནི་དབུལ་པོ་མང་པོ་ཡོད་པ་དང་དུས་མཚུངས་ཡིན་ན་གྲོང་ཁྱེར་ཁུལ་གྱི་ཡོང་འབབ་དེ་མཐོ་པོ་ཡོད་པ་དེ་འགལ་ཟླ་རེད། འདི་རེད་དེ་ཡིན་ནའང་དཔེར་ན་ཆ་བཞག་ན་སྤྱི་ལོ་ཉིས་སྟོང་གཅིག་ལོར་གྲོང་ཁྱེར་ཁུལ་གྱི་ཡོང་འབབ་བརྒྱ་ཆ་བརྒྱད་ཅུ་གྱ་བརྒྱད་དེ་ཡིན་ན་གཞུང་གི་ལས་ཁུངས་ཁག་གི་གླ་ཆ་ནས་བྱུང་བཞག་ལས་ཁུངས་ཁག་ལས་བྱེད་གོང་དུ་ཨ་ནི་དཔེར་ན་ཞིབ་འཇུག་བྱས་པ་ནང་བཞིན་བོད་རང་སྐྱོང་ལྗོངས་སྲིད་གཞུང་གི་ལས་བྱེད་ཀྱིས་ཨ་ནི་ལྗོངས་དེའི་ཁྱོན་བསྡོམས་ལས་བྱེད་ཀྱི་ཨ་ནི་བརྒྱ་ཆ་བཅུ་གཉིས་ཟིན་གྱི་འདུག། བྱས་ཙང་ལྗོངས་དེ་གྲོང་ཁྱེར་ཁུལ་གྱི་ཁྱོན་བསྡོམས་ལས་བྱེད་དེ་ཡིན་ན་བོད་རང་སྐྱོང་ལྗོངས་ནང་ཨ་ནེ་གནས་སྤོ་བྱས་པའི་ལས་མི་ཕུད་པས་ཨ་ནེ་བརྒྱ་ཆ་དྲུག་ཅུ་ཙམ་ལས་ཟིན་གྱི་ཡོད་མ་རེད་ཅེས་བྱས། དེ་དང་དེ་ཡིན་ཙང་ཨ་ནེ་སྤྱི་ལོ་ཉིས་སྟོང་གཅིག་ལོར་ཨ་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་གཞུང་ལ་དབང་བའི་ལས་ཁུངས་གླ་ཆ་དེ་ཡིན་ན་རྒྱ་ནག་ནང་མཐོ་ཤོས་ཨང་གཉིས་པ་ཆགས་ཡོད་རེད། ཐ་ན་པེ་ཅིན་གྱི་གཞུང་གི་ལས་ཁུངས་ཁག་གི་གླ་ཆ་ལས་ཨ་ནི་མཐོ་ཡོད་རེད། དེ་ཡིན་དུས་སྤྱི་ལོ་ཉིས་སྟོང་གཅིག་ལོ་ནས་བཟུང་ཨ་ནི་གཞུང་གི་ཨ་ནི་ལས་ཁུངས་དེ་ཚོའི་ནང་བོད་པའི་ལས་བྱེད་ཀྱི་གྲངས་འབོར་མངོན་གསལ་དོད་པོས་ཨ་ནི་ཉུང་དུ་ཕྱིན་བྱས་ལས་ཁུངས་དེ་ཚོའི་ཁྱོན་བསྡོམས་ལས་བྱེད་ཀྱི་གསུམ་ཆ་གཉིས་ལྷག་ལས་ཨ་ནི་བོད་པ་ཡོད་མ་རེད། ད་དུང་ཡིན་ན་གཞུང་གི་ལས་བྱེད་ཕལ་ཆེ་བ་ཨ་ནི་གྲོང་ཁྱེར་དང་གྲོང་རྡལ་ཁག་ནང་ཨ་ནི་གཅིག་སྡུད་བྱས་བྱས་ཨ་ནི་བསྡད་ཡོད་རེད་ཅེས་བྱས་འདི་ཚོ་དེ་ཡིན་དུས་གྲོང་ཁྱེར་གྱི་ཆ་སྙོམས་ཡོང་འབབ་རྩིས་རྒྱག་པའི་སྐབས་ལ་ཡིན་ན་ཁོང་ཚོའི་གླ་ཕོགས་དེ་ཤུགས་ཆེན་པོས་མཐོ་རུ་བཏང་བྱས་བསྡུར་ཚད་བྱས་པ་ཡིན་ན་རྒྱ་ནག་ཁྱོན་ཡོངས་གཞུང་གི་ལས་ཁུངས་ཁག་གི་གླ་ཕོགས་ཀྱི་གྲོང་ཁྱེར་གྱི་ཁྱིམ་ཚང་རེ་རེའི་ཆ་སྙོམས་ཡོང་འབབ་བརྒྱ་ཆ་ལྔ་བཅུ་ང་བཞི་ལས་ཟིན་གྱི་མེད་པ་དེ་འདྲའི་འདུག་ཅེས་བྱས་ཞིབ་འཇུག་པ་ཨེན་ཀྲུ་ཕེ་ཤེར་ཁོ་རང་གིས་དེ་འདྲ་གསུངས་བཞག་དཔལ་འབྱོར་རིག་པ་བ་ཨེན་ཀྲུ་ཕེ་ཤེར་ཁོ་རང་གིས་ཉམས་ཞིབ་གནང་ནས་སྐབས་དེ་དུས་ཙམ་པ་ལ་ཡ་བོད་རང་སྐྱོང་ལྗོངས་ནང་གི་དཔལ་འབྱོར་གྱི་སྤྱི་ཚོགས་རྣམ་པ་གཉིས་སུ་གསལ་སྟོན་ཡོང་གི་འདུག་དེ་འདྲ་ཁོ་རང་གསུངས་བཞག་དེ་དག་རྣམ་པ་གཉིས་དེ་ཁོ་རང་གིས་ག་རེ་གསུངས་འདུག་ལོ། ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་འཕེལ་རྒྱས་ཞིབ་འཇུག་ཚན་ཁག་གི་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཨེན་ཀྲུ་ཕེ་ཤེར་ཁོ་རང་གསུང་ཡས་བྱས་པ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་གྱི་སྤྱི་ཚོགས་དེ་རྣམ་པ་གཉིས་སུ་གྱེས་བྱས་ན་གཙོ་བོ་ནི་གྲོང་ཁྱེར་དང་གྲོང་གསེབ་ཁུལ་གྱི་དབུལ་ཕྱུག་ཁྱད་པར་དེ་རེད། བོད་རང་སྐྱོང་ལྗོངས་ཀྱི་གྲོང་ཁྱེར་དང་གྲོང་གསེབ་ཁུལ་གྱི་དབུལ་ཕྱུག་ཁྱད་པར་དེ་ཡིན་ན་རྒྱ་ནག་གི་ཞིང་ཆེན་ཚང་མའི་ཉམས་མྱོང་དང་ནི་མི་འདྲ་བ་རེ་ཡིན་ན་ཆགས་ཡོད་རེད། སྤྱི་ལོ་ཉིས་སྟོང་བཅུ་མེད་གཅིག་ལོའི་མཚམས་ལ་ཡིན་ན་རང་སྐྱོང་ལྗོངས་གྲོང་ཁྱེར་ཁུལ་གྱི་ཆ་སྙོམས་ཡོང་འབབ་དེ་གྲོང་གསེབ་ཀྱི་ཆ་སྙོམས་ཡོང་འབབ་ལས་ལྡབ་ལྔ་དང་ཚེག་དྲུག་གིས་མཐོ་བ་ཆགས་བཞག་དེ་ཙམ་མ་ཟད་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་ལོ་རྒྱུས་ཀྱི་ཟིན་ཐོ་ལས་བརྒལ་བའི་གྲོང་ཁྱེར་དང་གྲོང་གསེབ་ཁུལ་གྱི་དབུལ་ཕྱུག་ཁྱད་པར་ཆགས་བྱས་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་དུས་དཀྱིལ་ནས་བཟུང་ལ་ཡིན་ན་གསར་དུ་ཐོན་ཡོད་རེད། དེ་སྔོན་ལ་བོད་རང་སྐྱོང་ལྗོངས་གནས་སྟངས་དེ་རྒྱ་ནག་གི་ནུབ་རྒྱུད་ཞིང་ཆེན་ཕལ་ཆེ་བ་དང་ཧ་ལམ་གཅིག་མཚུངས་རེད། རྒྱ་ནག་གི་ཞིང་ཆེན་ཕལ་ཆེ་བའི་ནང་ལ་ལོ་གཉིས་རེད་ལོ་གསུམ་གྱི་དུས་ཡུན་ཙམ་གྱི་རྗེས་ལ་ཡིན་ན་དབུལ་ཕྱུག་ཁྱད་པར་དེ་ཨ་ནི་ཆུང་དུ་ཕྱིན་ཡོད་རེད། ཡིན་ནའི་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོའི་རྗེས་ལ་དབུལ་ཕྱུག་ཁྱད་པར་དེ་ཆེ་རུ་ཕྱིན་ཡོད་རེད། ཅེས་ཁོ་རང་གིས་གསུངས་བཞག་དཔལ་འབྱོར་གྱི་གནས་སྟངས་རེད་འཚོ་བའི་གནས་སྟངས་སྐོར་བཀའ་མོལ་ཞུས་པའི་སྐབས་ལ་ཡང་ད་ལས་རིགས་ཀྱི་གནད་དོན་ཆགས་དགོས་བ་དེ་སོང་ཙང་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་ལ་ཡང་འགོ་བཙུགས་ནས་རྒྱ་ནག་གིས་བོད་ནང་ལ་བཙན་འཛུལ་བྱས་བ་དང་ལྔ་བཅུ་ང་དགུ་ལོར་ལ་ཡང་རྒྱ་ནག་གིས་ཡང་བོད་ཆ་ཚང་བཙན་བཟུང་བྱས་བའི་རྗེས་ལ་ཡང་བོད་ནང་ལ་ཡང་རྒྱ་མི་མང་པོ་ཞེ་དྲག་ཅིག་གནས་སྤོས་བྱས་ནས་བསྡད་བ་ཙམ་མ་ཟད་པས་བོད་ནང་ལ་ལས་ཀ་བྱེད་འགོ་བཙུགས་བ་དེ་སོང་ཙང་བོད་ནང་གི་གནས་སྟངས་ཆ་ནས་གཅིག་ལས་རིགས་གཅིག་ལ་ཡང་བོད་པ་དང་རྒྱ་མི་བར་གླ་ཆ་ཁྱད་པར་དེ་ག་འདྲ་ཡོད་ན་ཡང་གླ་ཆ་གཅིག་པ་སྤྲད་ཀྱི་ཡོད་ན་འདི་ཐོག་ལ་ཡང་ཐོག་མ་དེ་ལ་ཡང་རྒྱ་ནག་ཁོ་རང་ཚོས་ག་རེ་བརྗོད་འདུག་ལོ།
དེའི་ཐོག་རྒྱ་ནག་ཁོ་རང་ཚོ་བྱས་བྱས་ན་བོད་པ་དང་རྒྱ་མིའི་དབར་ལ་ཡིན་ན་གཞུང་གི་ལས་ཁུངས་རེད་ཁེ་ལས་རེད་སྒྲིག་འཛུགས་ཚང་མའི་ནང་ལ་ལས་རིགས་གཅིག་གླ་ཕོགས་གཅིག་མཚུངས་ཐོབ་ཀྱི་ཡོད་ཟེར་བྱས་ཨ་ནི་ཁོ་རང་ཚོས་རྒྱ་མིས་དེ་འདྲ་བཤད་བཞག་གནས་ཚུལ་དངོས་སུ་ག་རེ་ཡོད་མེད་སྐོར་ལ་ཡང་ད་ལྟ་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོང་རྣམ་ཚོ་གིས་ག་རེ་གསུངས་འདུག་ལོ། གནད་དོན་དེའི་ཐོག་ལ་ཡིན་ན་ཕེ་རི་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་གི་སློབ་གླིང་མི་རྒྱུད་རིག་པའི་ཞིབ་འཇུག་མཁས་པ་ཁེ་ཏི་ཡ་བྷུ་ཕེ་ཁྲི་རི་ལི་ཁོང་གིས་གསུང་ཡས་བྱས་པ་ཡིན་ན། བོད་པ་དང་ཨན་རྒྱ་མི་ལས་རིགས་གཅིག་འགྲོ་ལ་གླ་ཕོགས་གཅིག་མཚུངས་ཐོབ་ཀྱི་ཡོད་རེད་བཤད་ཡས་དེ་ཡིན་ན་ཨན་གཞི་རྩའི་ཐོག་ནས་འགྲིག་གི་ཡོད་རེད་ཡིན་ནའི་དྲི་བ་ངོ་མ་དེ་བོད་པ་དང་རྒྱ་མི་ལས་ཀ་གཅིག་པ་བྱེད་ཀྱི་ཡོད་མེད་ཀྱི་ཨན་དྲི་བ་དེ་རེད་ཅེས་བྱས་ད་ཁོ་རང་དེ་ལས་ཀའི་གླ་ཕོགས་རེད་དེ་བཞིན་ད་གི་ལས་ཀ་ཐོབ་ཡས་ལ་ཡ་བོད་པ་དང་རྒྱ་མི་བར་ལ་ཡ་གནས་སྟངས་མི་འདྲ་བ་དེ་འདྲ་དང་ཨན་ཤེས་ཚད་ཐོག་ནས་ཡང་ཁྱད་པར་ཐོག་ནས་རེད་དེ་མིན་གཅིག་དང་རྒྱ་ནག་གཞུང་གི་འབྲེལ་བའི་ཐོག་ནས་ཁོང་ཚོ་ལ་ལས་ཀ་ཐོབ་ཡས་དེ་འདྲ་གཅིག་ལས་སླ་དེ་འདྲའི་སྐོར་ལ་ཡ་གནས་དོན་དཔྱད་ཞིབ་པ་ཀེ་ཏི་ཡ་བུ་ཕེ་ཏྲི་ལི་ཁོ་རང་ག་རེ་གསུངས་འདུག་ལོ། ད་འོང་ལས་ཀ་ཐོབ་ཡས་ཀྱི་ཐོག་ལ་ཡིན་ན་རྒྱ་མི་དང་བོད་པའི་ཐོག་ལ་ཡ་ལས་སླ་ལོས་ད་དེ་འདྲ་ཡི་ཐོག་ལ་ཡིན་ན་ལས་ཀ་མང་ཆེ་ལ་ཡིན་ན་རྒྱ་སྐད་ཤེས་དགོས་ད་བོད་པ་ཅིག་ཡིན་ནའི་རྒྱ་སྐད་མ་ཤེས་པ་ཡིན་ན་ལས་ཀ་ཡག་ག་ད་དེ་འདྲ་རག་གི་མེད་པ་དེ་ཡིན་དུས་ཨ་ནི་རྒྱ་སྐད་ངེས་པ་དུ་ཤེས་དགོས་ཅིག་ད་ཨ་ནི་དེ་འདྲ་གི་ད་ཤེས་ཡོན་གི་ཐོག་ནས་ཨ་ནི་བོད་པ་ཡིན་ན་ལས་ཀ་རག་ཡས་ལ་དཀའ་ངལ་ཡོད་པ་ད་རྒྱ་མི་ལས་ཀ་རག་ཡས་ལ་ཨ་ནི་ཅིག་ལས་སླ་ཡོད་པ་ཀེ་ཏི་ཡ་བུ་ཕེ་ཏྲི་ལི་ཡ་ཞིབ་འཇུག་པ་ཁོ་རང་འདུག་གསུངས་ཤག། དེ་ཙམ་མ་ཟད་ཡིན་ན་ད་བོད་པའི་ནང་ལ་ཡིན་ན་ལྷག་པར་དུ་གྲོང་གསེབ་ཁུལ་ལ་ཡིན་ན་ནི་ཡིག་རྨོངས་མང་པོ་ཞེ་པོ་ཅིག་ཡོད་པ་བྱས་ཀྱང་སྤྱི་ལོ་ཉིས་སྟོང་བཅུ་མེད་གཉིས་ལོ་རུ་ནི་ཡི་གེ་འབྲི་ཀློག་མ་ཤེས་པའི་ས་གནས་མི་འབོར་བསྡུར་ཚད་འདི་ཡིན་ན་བརྒྱ་ཆ་བཞི་བཅུ་ཞེ་གསུམ་ཙམ་ཟིན་གྱི་འདུག་སྤྱི་ལོ་ཉིས་སྟོང་བཅུ་མེད་གསུམ་ལོ་ལ་ཡིན་ན་བརྒྱ་ཆ་ད་ལྔ་བཅུ་ང་བཞི་དང་ཚེག་དགུ་ལ་ཡར་འཕར་བྱས་ནི་ཡིག་རྨོངས་བརྒྱ་ཆ་བཅུ་ལྷག་ནི་མང་དུ་ཕྱིན་ཡོད་རེད། དེ་འདྲ་ཡིན་དུས་ཡིན་ན་ནི་ཁྲོམ་རའི་དཔལ་འབྱོར་གྱི་སྤྱི་ཚོགས་ནང་ལ་ནི་བོད་པས་རྒྱ་མིར་ཁ་གཏད་བཅག་མ་ཐུབ་པའི་རྒྱུ་རྐྱེན་རབ་དེ་འདྲ་ཡོང་གི་འདུག་ཨ་ནི་སྤྱི་ཡོངས་སུ་ཨ་ནི་རྒྱ་མི་ཡིན་ན་ཨ་ནི་བོད་པ་ལས་ཨ་ནི་ཤེས་ཚད་མཐོ་བ་ཡོད་པ་དང་དེའི་ཐོག་ལ་ཡིན་ན་ཕྱོགས་གང་སར་འབྲེལ་བ་ཡོད་མེད་ལ་ཨ་ནི་རྒྱ་མི་ཁོ་རང་ཚོ་ཡིན་ན་འབྲེལ་བ་རོབ་གང་ལ་ཐོབ་ཡོད་ད་དེ་འདྲའི་ཐོག་ནས་ཨ་ནི་ལས་ཀ་རག་བསྡད་པ་ཡོད་དེ་འདྲ་རེད་འདུག་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག། ལས་ཀའི་གནས་སྟངས་ནང་ལ་ཡང་སྐྱེས་པ་དང་བུད་མེད་བར་ལ་ཁྱད་པར་དང་སྐྱེས་པ་དང་བུད་མེད་བར་ལ་ཡང་གླ་ཕོགས་ཐོག་ལ་ཡང་འདྲ་མཉམ་དང་མི་འདྲ་བ་དེ་འདྲ་ག་རེ་འདུག་གས་ལོ། ད་ག་ནང་བཞིན་ཞིབ་འཇུག་པ་ཨ་ནི་ཀེ་ཏི་ཡ་བུ་ཕེ་ཏྲི་ལི་ཁོ་རང་གིས་གསུངས་པ་བྱས་པ་ཡིན་ན་བུད་མེད་དང་ཨ་ནི་སྐྱེས་པ་གཉིས་ལས་ཀ་གཅིག་པ་བྱེད་ཀྱི་ཡོད་པ་ཡིན་ནའི་ཨ་ནི་ཁོ་ཚོ་སྐྱེས་པ་ལས་ནི་བུད་མེད་ལ་གླ་ཆ་ཉུང་ངུ་སྤྲད་ཡོད་ད་ནི་བུད་མེད་ལ་མཐོང་ཆུང་དང་དབྱེ་བ་ཕྱེ་ཡ་རུ་དེ་འདྲ་ཡོང་གི་འདུག་ཟེར་ཅེས་བྱས་ཁོ་རང་དེ་གསུངས་ཤག། མཐའ་བསྡོམས་དེ་ལ་ཡ་དེ་འདྲ་བོད་གནས་ཉམས་ཞིབ་པ་ཀེ་ཏི་ཡ་བུ་ཕེ་ཏྲི་ལི་ཁོ་རང་གསུངས་པ་བྱས་ན་བོད་ནང་གི་དམིགས་བསལ་ཁེ་ཕན་ཐོབ་མཁན་བོད་པ་ཉུང་ཤས་ཤིག་མ་གཏོགས་བོད་ནང་གི་དཔལ་འབྱོར་གོང་འཕེལ་ལས་བྱུང་བའི་ཁེ་བཟང་ཐོབ་མཁན་མང་ཆེ་ཅིག་ཕལ་ཆེ་ཧ་ལམ་ཡོངས་རྫོགས་ཙམ་གྱི་རྒྱ་མི་རེད་ཟེར་ད་ལྟ་ཁོ་རང་གིས་དེ་འདྲའི་མཐའ་བསྡོམས་བསྐྱོན་ཤག། དེ་དང་ཆབས་ཅིག་དེ་རིང་ང་ཚོའི་ལས་རིམ་དེ་འདིར་མཇུག་བསྡོམས་ཞུ་བ་དང་ང་ཚོའི་ལས་རིམ་རྗེས་མ་ནང་ལ་ཡིན་ན་བོད་ནང་གི་ཡུལ་སྲོལ་གོམས་གཤིས་ག་རེ་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོས་མུ་མཐུད་གླེང་མོལ་ཞུ་གི་ཡིན་ལྷན་རྒྱས་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་བཞུགས་གདན་འཇགས་གོ།